མི་ཞིག་ལ་བུ་གཉིས་ཡོད་པ་རེད། བུ་ཆུང་བ་དེ་པ་པ་ལ། ངའི་ཡབ་ང་ལ་ཐོབ་འོས་པའི་ནོར་སྐལ་ང་ལ་གནང་རོགས་གནང་ཟེར་ཞུས་སོང། པ་པས་བུ་གཉིས་ལ་ནོར་བགོ་བཤའ་བརྒྱབ་པ་རེད། ཧྲིབ་ཙམ་གཞུག་ལ་བུ་ཆུང་བ་དེ་ནོར་ཚང་མ་བསྡུས་ནས་ཡུལ་ཐག་རིང་པོ་ཞིག་ལ་ཕྱིན་པ་རེད། ས་ཆ་དེ་ལ་ཁོང་སྤྱོད་ངན་བྱས་ནས་རང་གི་ནོར་འཕྲོ་བརླག་བཏང་བ་རེད། ནོར་ཚང་མ་འཕྲོ་བརླག་བཏང་ཚར་བ་དང་ཡུལ་དེ་ལ་ལྟོ་ཆས་ཡོ་ལང་དཀོན་པོ་ཆགས་པ་རེད། ཁོང་ལྟོགས་པ་ཆགས་པ་རེད། དེ་ནས་ཁོང་ཕྱིན་ནས་ཡུལ་དེ་ཡི་ཁྱིམ་བདག་ཅིག་ལ་འགྲོགས་ནས་བསྡད་པ་རེད། མི་དེས་ཕག་པ་འཚོ་གར་ཞིང་ཁ་ལ་བཏང་བ་རེད།

དེ་ནས་ཁོང་ལངས་ནས་པ་པའི་རྩར་ལ་ཕྱིན་སོང། པ་པས་རྒྱང་ནས་བུ་ཡོང་གི་ཡོད་པ་མཐོང་བ་དང། པ་པས་སྙིང་རྗེ་བྱས་ཙང་རྒྱུགས་ནས་བུ་ལ་འཐམ། ཁ་སྐྱེལ་བ་རེད། བུས་པ་པ་ལ། ངའི་ཡབ། ངས་དཀོན་མཆོག་དང་ཁྱེད་རང་ལ་ལོག་ལྟ་བྱས་པའི་རྐྱེན། ང་ཁྱེད་རང་གི་བུ་ཡིན་ཟེར་ཡག་ལ་འོས་ཀྱི་མི་འདུག་ཟེར་ཞུས་སོང། ཡིན་ནའི་པཱ་པས་རང་གི་གཡོག་པོ་ཚོ་ལ་འདི་འདྲ་ཟེར་བཀའ་གནང་སོང། ད་ལྟ་ལམ་སང་དུག་ལོག་ཡག་ཤོས་འདིར་ཁྱེར་ཤོག་བུ་ལ་སྒྲོན། ཕྱག་ལ་ཕྱག་ཚིགས་བརྒྱུས། ཞབས་ལ་ཞབས་ཕྱགས་སྒྲོན། ང་ཚོ་ཐུགས་སྤྲོ་བཏང་ནས་སྐྱིད་སྐྱིད་བྱེད་དོ། ག་རེ་ཡིན་ཟེར་ན་ངའི་བུ་འདི་ཤི་ནས་གསོན་པོར་ཆགས། ངའི་རྩ་ནས་ཐག་རིང་པོ་ཕྱིན་ནས་ལོག་ཡོང་བ་རེད། ཟེར་གསུངས་སོང། དེ་ནས་ཁོང་ཚོ་དགའ་སྟོན་བྱེད་པར་འགོ་བཙུགས་པ་རེད། ལོ་རྒྱུས་འདི་ཡེ་ཤུས་གསུངས་པ་ལ་དཀོན་མཆོག་གིས་ང་ཚོར་བྱམས་པ་གནང་བ་ཤེས་ཡག་གི་ཆེད་དུ་ཡེ་ཤུས་ལོ་རྒྱུས་འདི་གསུངས་པ་རེད། དཀོན་མཆོག་གིས་སྡིག་ཅན་ཚང་མ་ཚུར་ལོག་ཡོང་བའི་ཐུགས་འདོད་གནང་གི་ཡོད། ལོ་རྒྱུས་འདིའི་ནང་ལ་བུ་དེ་ང་ཚོ་རང་བཞིན་རེད། ང་ཚོ་ཚང་མ་སྡིག་ཅན་ཡིན་ཙང་དཀོན་མཆོག་གིས་ང་ཚོར་བྱམས་པ་གནང་གི་ཡོད། ང་ཚོའི་དོན་ལ་འགྲོང་བའི་ཆེད་དུ་དཀོན་མཆོག་གིས་ཡེ་ཤུ་བཏང་བ་གནང་བ་རེད། ང་ཚོའི་སྡིག་པ་སྤངས་ནས་དཀོན་མཆོག་གི་སྐུ་མདུན་ལ་ལོག་ཡོང་དགོས་ཀྱི་རེད། དེ་ནས་ཁོང་གིས་ང་ཚོའི་སྡིག་པ་སེལ་བ་གནང་གི་རེད། ང་ཚོ་ཁོང་གི་ཨ་ཝ་ཆགས་ཀྱི་རེད། ད་ལྟ་ང་ཚོ་དཀོན་མཆོག་ལ་སྨོན་ལམ་བརྒྱབ་ཏོ། འདི་འདྲ་ཟེར་ཞུས་དོ། ཀྱེ་དཀོན་མཆོག། ཁྱེད་རང་ལ་ངས་ལོག་ལྟ་བྱས་པ་ཡིན། དགོངས་པ་མ་ཚོམས་ང་འདྲེན་རོགས་གནང། ཁྱེད་རང་གི་ཨ་ཝ་ང་གནང་རོགས་གནང། ཁྱེད་རང་ངའི་ཡབ་ཆགས་པ་ཤོག། ཁྱེད་རང་གིས་ང་ལ་བྱམས་པ་གནང་ནས་ཐུགས་རྗེ་གནང། ཁྱེད་རང་གིས་ང་འདྲེན་ཡོང་བསམ་པའི་དད་པ་བྱེད་ཀྱི་ཡོད། ངའི་ཡེ་ཤུའི་མཚན་ལ་ཕུལ་རོགས་གནང། ཡེ་ཤུས་གསུངས་པ་ངའི་རྩར་ལ་ཡོང་མཁན་ཚོ་ངས་ཕྱི་རོལ་ལ་གཏང་གི་མིན།